གྲོས་མོལ་གནང་གི་ཡོད་པའི་ཉིན་དེར། དབྱིན་ཇི་སྲིད་བློན་བྷོ་རིས་ཇཱོན་སོན་ཡུཀ་རེན་གྱི་རྒྱལ་ས Kyiv ལ་ཆེད་ཕེབས་ཀྱིས། དེར་ཡུཀ་རེན་གྱི་སྲིད་འཛིན Volodymyr Zelenskyy དང་གྲོས་མོལ་གནང་གི་ཡོད་འདུག་དེ་ཡང་དབྱིན་ཇི་སྲིད་བློན་བྷོ་རིས་ཇཱོན་སོན་གྱིས་གསལ་བསྒྲགས་ཤིག་སྤེལ་བའི་ནང། ང་ཚོས་ར་ཤི་ཡའི་གཞུང་ལ་མི་གསོད་ཁྲག་སྦྱོར་གྱི་གནས་ཚུལ་བསྐྱར་དུ་མི་ཡོང་བའི་ཆེད་དུ། དཀའ་རྙོག་ཁག་གྲོས་མོལ་གྱི་ལམ་ནས་སེལ་ཐབས་བྱེད་དགོས་པའི་འབོད་སྐུལ་བྱེད་ཀྱི་ཡོད་ཅེས་གསུངས་འདུག། དབྱིན་ཡུལ་གྱིས་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་གཞན་ཁག་དང་གཅིག་མཚུངས། ཡུཀ་རེན་ལ་མཚོན་ཆ་མཁོ་སྤྲོད་བྱེད་ཀྱི་ཡོད་པ་མ་ཟད། བལ་ཏིག་མཚོའི་ཉེ་འགྲམ་དུ་ཆགས་པའི་ཡུ་རོབ་ཀྱི་བྱང་ཤར་རྒྱལ་ཁབ་ཁག་གི་ནང་དབྱིན་ཇིའི་དམག་དཔུང་ལྡབ་གཅིག་གིས་མང་རུ་གཏོང་རྒྱུའི་བསམ་གཞིག་གནང་གི་ཡོད་པ་རེད། ཉེ་དུས་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཅིག་ཉིན Swiss གྲོང་ཁྱེར Geneva ནང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken དང་ར་ཤི་ཡའི་ཕྱི་སྲིད་བློན་ཆེན Lavrov གཉིས་ཀྱི་དབར་དངོས་སུ་ཐུག་འཕྲད་གྲོས་མོལ་གནང་བ་ནས་བཟུང། ཕྱོགས་གཉིས་ཀྱིས་སོ་སོའི་ལངས་ཕྱོགས་ག་རེ་ཡིན་མིན་ཡིག་ཐོག་ནས་ལན་འདེབས་གསལ་པོ་སྤྲོད་རེས་བྱས་ཡོད་པ་རེད། ར་ཤི་ཡས་བརྗོད་པར་གཞིགས་ན། ར་ཤི་ཡ་ལ་འབྱོར་བའི་ཡིག་ཐོག་བཀོད་པའི་ཨ་མི་རི་ཀའི་ལངས་ཕྱོགས་དེའི་ནང་ར་ཤི་ཡས་བློ་འཚབ་ཆེ་ཤོས་བྱེད་ས་ནུབ་གླིང་རྒྱ་མཚོ་བྱང་མའི་དམག་དོན་ཆིངས་ཡིག་སྒྲིག་འཛུགས་རྒྱ་སྐྱེད་གཏོང་རྒྱུར་ངོ་རྒོལ་དང། དམིགས་བསལ་ཡུཀ་རེན་དེ་བཞིན་སྒྲིག་འཛུགས་དེའི་ཁོངས་སུ་འཛུལ་དུ་འཇུག་རྒྱུ་མེད་པ་བཅས་ཀྱི་དགོས་འདུན་བཏོན་པ་ཁག་གྲུབ་མེད་པའི་འགྲེལ་བརྗོད་བྱས་ཡོད་པ་རེད། ཡང་ཨ་མི་རི་ཀ་དང་ནུབ་གླིང་རྒྱ་མཚོ་བྱང་མའི་དམག་དོན་སྒྲིག་འཛུགས་ནེ་ཏྲོ། དེ་བཞིན་ཡུཀ་རེན་བཅས་ཀྱིས་ར་ཤི་ཡས་དམ་དྲག་གི་དགོས་འདུན་བཏོན་པ་དེ་དག་ལ་ཁས་ལེན་བྱ་ཐབས་བྲལ་བ་ཞིག་ཡིན་པའི་འགྲེལ་བརྗོད་དང་འབྲེལ་ནུབ་གླིང་རྒྱ་མཚོ་བྱང་མའི་དམག་དོན་ཆིངས་ཡིག་སྒྲིག་འཛུགས་ཀྱི་ནང་སུ་འཛུལ་དང་མི་འཛུལ་རྒྱལ་ཁབ་སོ་སོས་ཐག་གཅོད་བྱེད་ཀྱི་རེད་ཅེས་ལན་འདེབས་བྱས་ཡོད་པ་རེད། ར་ཤི་ཡའི་ས་ནས་ཡིག་ཐོག་གི་ལན་འདེབས་དེ་བཞིན་ཨ་མི་རི་ཀ་ལ་རེས་གཟའ་ཟླ་བའི་ཉིན་འབྱོར་ཡོད་པ་དང་འོན་ཀྱང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་ར་ཤི་ཡས་ཆེད་གཏོང་བྱས་པའི་གནས་འཕྲིན་དེའི་ནང་ག་རེ་འཁོད་ཡོད་མེད་སྐོར་གླེང་སློང་མ་གནང་པར་ད་ལྟའི་ཆར་གྲོས་མོལ་གྱི་བརྒྱུད་རིམ་འགྲོ་བཞིན་པར་བརྟེན་གནས་ཚུལ་རྣམས་ཕྱི་བསྒྲགས་གནང་འདོད་མེད་ལུགས་གསུང་གི་ཡོད་པ་རེད། གལ་ཏེ་ར་ཤི་ཡས་ཡུཀ་རེན་ནང་བཙན་འཛུལ་དཔུང་འཇུག་བྱས་ཚེ་ཨ་མི་རི་ཀས་ར་ཤི་ཡའི་ཐོག་དཔལ་འབྱོར་དམ་བསྒྲགས་ཉེས་ཆད་ཤུགས་ཆེ་བཀལ་རྒྱུའི་ཉེན་བརྡ་བཏང་ཡོད་པ་རེད། ར་ཤི་ཡས་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ཡུཀ་རེན་གྱི་ཁི་རི་མི་ཡ་ས་གནས་བཙན་བཟུང་བྱས་ཡོད་པ་དང། འོན་ཀྱང་ར་ཤི་ཡས་ཡུཀ་རེན་རྒྱལ་ཁབ་ཡོངས་རྫོགས་བཙན་བཟུང་བྱེད་འཆར་མེད་ཅེས་བརྗོད་ཀྱི་ཡོད་འདུག་རེས་གཟའ་ཟླ་བའི་ཉིན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་ཡོད་པའི་ཨ་མི་རི་ཀའི་སྐུ་ཚབ Linda Thomas-Greenfield གྱིས། དེང་སྐབས་ཡུ་རོབ་ཁུལ་གྱི་གནས་སྟངས་ནི་ཧ་ཅང་ཉེན་ཚབས་དང་ཛ་དྲག་ཅན་ཞིག་ཆགས་ཡོད་པ་དང་དེ་བཞིན་ཡུཀ་རེན་ཡང་ཆགས་འཇིག་གི་གནས་སྟངས་ནང་ཡོད་པ་མ་ཟད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལས་འཛིན་ལྷན་ཚོགས་ཀྱི་ཚོགས་ཁོངས་རྒྱལ་ཁབ་ཚང་མ་ལ་ཡང་དེ་དེ་བཞིན་ཛ་དྲག་གི་གནས་སྟངས་ཆགས་སྲིད་པའི་འགྲེལ་བརྗོད་གནང་བ་དང་ཆབས་ཅིག་ཡུཀ་རེན་གྱི་ས་མཚམས་ཕྱོགས་སུ་ར་ཤི་ཡའི་དམིགས་བསལ་དམག་མི་ཐེ་བའི་དཔུང་དམག་ཆིག་འབུམ་ལྷག་འགྲེམས་འཇོག་བྱས་ཏེ་དེ་སྔའི་ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་ཀྱི་མངའ་ཁོངས་ཕྱིས་སུ་རང་བཙན་རྒྱལ་ཁབ་ཏུ་གྱུར་བའི་ཡུཀ་རེན་ཐོག་དམག་འཐབ་བྱ་རྒྱུའི་གྲ་སྒྲིག་བྱེད་ཀྱི་ཡོད་པའི་འགྲེལ་བརྗོད་གནང་ཡོད་པ་རེད། དེ་དང་ཕྱོགས་མཚུངས་ཁོང་གིས་མུ་མཐུད་ནས་ར་ཤི་ཡས་ཡུལ་དེའི་དཔུང་དམག་ལྔ་སྟོང་ཙམ་ཞིག་དང། འཕེན་རྒྱང་ཐུང་བའི་མེ་ཤུགས་འཕུར་མདེལ། དམིགས་བསལ་དཔུང་སྡེ་དེ་བཞིན་དགྲ་ཕྱོགས་ཀྱི་མེ་སྒྱོགས་དང་འཛིང་ར་གཏོར་བྱེད་ཀྱི་གནམ་གྲུ་ལ་སོགས་པ་ཁྱིམ་མཚེས་བེ་ལ་རུ་སིའི་ཉེ་འགྲམ་དུ་འགྲེམས་འཇོག་བྱས་ཡོད་པའི་འགྲེལ་བརྗོད་དང་འབྲེལ་ད་དུང་ར་ཤི་ཡའི་དཔུང་དམག་སྣོན་མ་གྲངས་གསུམ་སྟོང་ཙམ་ཞིག་སྤར་ཆ་བྱ་རྒྱུ་ཡིན་པའི་དཔང་རྟགས་ར་སྤྲོད་ཡང་ཡོད་ལུགས་འགྲེལ་བརྗོད་གནང་ཡོད་པ་རེད། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་ཡོད་པའི་ཡུཀ་རེན་གྱི་སྐུ་ཚབ་ཀྱིས་གལ་ཏེ་ར་ཤི་ཡས་ཡུཀ་རེན་གྱི་གནད་དོན་ཐད་དྲི་རྩད་བྱ་འདོད་ཡོད་ན། ཕན་ཚུན་གྲོས་མོལ་གྱི་ཐོག་ནས་བྱེད་དགོས་པ་ལས་ས་མཚམས་ཕྱོགས་སུ་དཔུང་དམག་འབོར་ཆེན་འགྲེམས་འཇོག་བྱ་རྒྱུ་དང་དེ་བཞིན་ཡུཀ་རེན་མི་དམངས་ལ་འཇིགས་སྐུལ་ལ་སོགས་པ་བྱ་རྒྱུ་མཚམས་འཇོག་བྱེད་དགོས་ལུགས་བརྗོད་པ་དང་འབྲེལ་ང་ཚོས་སོ་སོའི་རྒྱལ་ཁབ་སྲུང་སྐྱོབ་བྱ་རྒྱུའི་གྲ་སྒྲིག་བྱེད་ཀྱི་ཡོད། འོན་ཀྱང་དཀའ་རྙོག་ཁག་ར་ཤི་ཡའི་གཞུང་དང་གྲོས་མོལ་གྱི་ལམ་ནས་སེལ་རྒྱུའི་འདོད་པ་བྱེད་ཀྱི་ཡོད་ཅེས་བརྗོད་ཡོད་པ་རེད།